འདི་ཚེས་ཉི་ཤུ་རྩ་ལྔ་རེས་གཟའ་ཟླ་བའི་ཉིན་ཡེ་ཤུ་གནམ་བདག་ཆོས་ལུགས་ཀྱི་བླ་ཆེན་པོབ་ཧྥ་རན་སིས་མཆོག་ཁེ་ནེ་ཌ་ཡུལ་དུ་ཕེབས་འབྱོར་གནང་ཡོད་པ་དང། ཁོང་གིས་དེ་སྔ་ཁེ་ནེ་ཌ་ནང་ཡེ་ཤུ་གནམ་བདག་ཆོས་ལུགས་ཀྱི་ཆོས་སྡེ་ཁག་གིས་ཡུལ་དེའི་གདོད་མའི་མི་རིགས་ཀྱི་གཏན་སྡོད་སློབ་གྲྭ་ཁག་གི་ནང་ཆེས་གདུག་རྩུབ་ཅན་གྱི་བྱ་སྤྱོད་ངན་པ་ལག་བསྟར་བྱས་པ་ཁག་ལ་དགོངས་སེལ་ཞུས་གནང་ཡོད་པ་རེད། དེ་ཡང་ཁེ་ནེ་ཌ་ཨལ་བྷར་ཏྲ་མངའ་སྡེའི་གྲོང་ཁྱེར་ཨེད་མོན་ཐཱན་གྱི་ཉེ་འགྲམ་དུ་ཡོད་པའི་ས་གནས་ཤིག་ཏུ། གསོན་པོར་གནས་པའི་གདོད་མའི་མི་རིགས་སྟོང་ཕྲག་འགའ་ཤས་འདུ་འཛོམས་བྱེད་ས་ཞིག་ཏུ་ཡེ་ཤུ་བླ་ཆེན་མཆོག་གིས་སི་པེན་གྱི་སྐད་ཐོག་དེ་སྔ་ཡེ་ཤུའི་གནམ་བདག་ཆོས་སྡེ་ཁག་གིས་གཉེར་བའི་གཏན་སྡོད་སློབ་གྲྭ་ཁག་ཏུ་ཁེ་ནེ་ཌ་གདོད་མའི་མི་རིགས་ཀྱི་ཕྲུ་གུ་སྟོང་ཕྲག་མང་པོ་ཡེ་ཤུའི་ཆོས་ལ་བསྒྱུར་ཏེ་གདོད་མའི་མི་རིགས་ཁག་གི་ངོ་བོ་དང་རིག་གཞུང་རྩ་མེད་བཟོ་ཐབས་བྱས་པར་ངས་ད་རེས་དགོངས་སེལ་ཞུ་གི་ཡོད་ཅེས་གསུངས་ཡོད་པ་རེད། ཉེ་དུས་ཤིག་ནས་ཡེ་ཤུའི་སློབ་གྲྭ་ཁག་གི་ཤུལ་དུ། གདོད་མའི་མི་རིགས་ཀྱི་སློབ་ཕྲུག་སྡེབ་གསོད་བྱས་པའི་ཕུང་པོ་སྦས་འཇོག་བྱས་པའི་ཀེང་རུས་བརྒྱ་ཕྲག་ཁ་ཤས་རྙེད་སོན་བྱུང་ཡོད་པ་དང། ཁེ་ནེ་ཌ་ཡེ་ཤུའི་ཆོས་སྡེ་ཁག་གི་བྱས་ཉེས་རྣམས་ཐེར་འདོན་བྱུང་སྟེ་འཛམ་གླིང་གི་གསར་འགྱུར་བརྒྱུད་ལམ་ཆེ་ཁག་གིས་གནས་ཚུལ་སྤེལ་ཡོད་པ་རེད། གདན་ས་བྷེ་ཏི་ཀན་གྱི་ལས་སྣེ་ཚོས་ཐེངས་འདིའི་བླ་ཆེན་མཆོག་གི་ཁེ་ནེ་ཌ་ཆིབས་བསྒྱུར་ནི་བཤགས་སྡོམ་གྱི་གནས་སྐོར་ལྟ་བུ་ཞིག་ཡིན་ལུགས་གསལ་བསྒྲགས་སྤེལ་ཡོད་ཅིང། ཁེ་ནེ་ཌ་གདོད་མའི་མི་རིགས་ཁག་གིས་འདས་པའི་ལོ་མང་རིང་ཡེ་ཤུའི་ཆོས་སྡེ་ཁག་གིས་གཉེར་བའི་གཏན་སྡོད་སློབ་གྲྭ་ཁག་ཏུ་ཁེ་ནེ་ཌ་གདོད་མའི་མི་རིགས་ཁག་དང་དེ་དག་གི་རིག་གཞུང་རྩ་བརླག་ཏུ་གཏོང་ཐབས་བྱས་པའི་ཉེས་འཛུགས་བྱས་ཡོད་པ་རྣམས་དག་ཐབས་སུ་བླ་ཆེན་མཆོག་གིས་དགོངས་སེལ་ཞུ་དགོས་ཞེས་དགོས་འདུན་ཐེངས་མང་བཏོན་ཡོད་ཅིང། སྔ་ལོ་ཁེ་ནེ་ཌ British Columbia དང Saskatchewan ས་གནས་གཉིས་ཀྱི་ནང་ཡེ་ཤུའི་གཏན་སྡོད་སློབ་གྲྭ་རྙིང་པ་ཁག་ཅིག་གི་ཤུལ་དུ་དུར་བྱང་མ་བརྐོས་པའི་དུར་ས་ཁག་ཏུ་གདོད་མའི་མི་རིགས་ཀྱི་ཕྲུ་གུའི་ཀེང་རུས་བརྒྱ་ཕྲག་འགའ་ཤས་རྙེད་སོན་བྱུང་ཡོད་པ་རེད། ཁེ་ནེ་ཌ་བདེན་འཚོལ་དང་ཞི་འགྲིག་ལྷན་ཚོགས་ཀྱིས་སྙན་ཐོ་འདོན་སྤེལ་བྱས་པའི་ནང། དུས་རབས་བཅུ་དགུ་པ་ནས་བཟུང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གྲངས་ཀྱི་ནང་བར་ཁེ་ནེ་ཌ་གཞུང་གི་མཐུན་འགྱུར་རོགས་རམ་འོག་ཡེ་ཤུའི་ཆོས་སྡེ་ཁག་གིས་གཉེར་བའི་གཏན་སྡོད་སློབ་གྲྭ་ཁག་གི་ནང་གདོད་མའི་མི་རིགས་ཆིག་འབུམ་ལྔ་ཁྲི་ཙམ་ཞིག་རང་གི་ནང་མི་མཉམ་དུ་མ་བཞག་པར་ཡེ་ཤུའི་ཆོས་སྡེ་ཁག་གིས་གཉེར་བའི་གཏན་སྡོད་སློབ་གྲྭ་ཁག་གི་ནང་བཙན་ཁྲིད་བྱས་ཡོད་པའི་འགྲེལ་བརྗོད་བྱས་འདུག་སྐབས་དེར་ད་དུང་ཡེ་ཤུའི་ཆོས་སྡེ་ཁག་གིས་གདོད་མའི་མི་རིགས་ཀྱི་དུར་ས་ཁག་ལ་རྩིས་མེད་བཏང་བ་དང། མི་རིགས་གཙང་སེལ་འཁྲིག་སྦྱོར་དང་བཙན་གཡེམ་བྱས་པ། དེ་བཞིན་བྲན་གཡོག་བཀོལ་སྤྱོད་དང་འཐབ་འཁྲུག་བརྒྱབ་སྟེ་གདོད་མའི་མི་རིགས་ཁག་བསད་པ་སོགས་ཀྱི་ནག་ཉེས་ཆེན་པོ་བསགས་ཡོད་པའི་འགྲེལ་བརྗོད་བྱས་འདུག་དེ་དང་ཕྱོགས་མཚུངས་ཡེ་ཤུའི་ཆོས་སྡེ་ཁག་གིས་གཉེར་བའི་གདོད་མའི་མི་རིགས་ཀྱི་སློབ་གྲྭ་ཁག་གི་ནང་སློབ་ཕྲུག་ཚོས་རང་མི་རིགས་ཀྱི་གདོད་མའི་སྐད་རྒྱག་པའི་སྐབས་སློབ་ཕྲུག་ཚོར་ཉེས་རྡུང་གཏོང་གི་ཡོད་པ་དང་སློབ་ཕྲུག་འགའ་ཤས་ལ་བཙན་གཡེམ་དང་ཚུལ་མིན་གྱི་བྱ་སྤྱོད་ཕོག་ཡོད་པར་ཁེ་ནེ་ཏྲེ་གཞུང་གིས་ངོས་ལེན་བྱས་ཡོད་པ་དང། སྐབས་དེར་ཡེ་ཤུའི་ཆོས་སྡེ་ཁག་གིས་ཁེ་ནེ་ཏྲེ་གདོད་མའི་མི་རིགས་ཁག་གི་སློབ་ཕྲུག་ཚོའི་ཐོག་སྡུག་སྦྱོང་མནར་གཅོད་ཚད་མེད་བཏང་བའི་རྐྱེན་གྱིས་ད་ཆ་གདོད་མའི་མི་རིགས་ཀྱི་སྤྱི་ཚོགས་དེའི་ནང་མི་རྣམས་སེམས་མ་སྐྱིད་པ་ཆགས་ཏེ། ཆང་རག་ཚད་མེད་འཐུང་མཁན་ཆགས་པ་དང། དེ་བཞིན་བཟི་སྨན་དུག་རྫས་བེད་སྤྱོད་བྱེད་མཁན་མང་པོ་ཆགས་ཡོད་འདུག་དེ་སྔ་ཁེ་ནེ་ཏྲེ་ཡེ་ཤུའི་གནམ་བདག་ཆོས་སྡེ་ཁག་གིས་ཡུལ་དེའི་གདོད་མའི་མི་རིགས་ཀྱི་ཕྲུ་གུ་རྣམས་རང་གི་ཕ་མ་དང་རིག་གཞུང་གཉིས་དང་ཁ་བྲལ་དུ་བཅུག་སྟེ་ཡེ་ཤུའི་ཆོས་སྡེ་ཁག་གིས་གཉེར་བའི་གཏན་སྡོད་སློབ་གྲྭ་ཁག་གི་ནང་བཙན་ཤེད་ཀྱི་སྒོ་ནས་འཛུལ་དུ་བཅུག་ཡོད་ཅིང་དེ་ལྟར་བྱེད་དགོས་པའི་རྒྱུ་མཚན་ནི། གདོད་མའི་མི་རིགས་ཀྱི་སློབ་ཕྲུག་དེ་དག་ཡེ་ཤུའི་ཆོས་ལུགས་ལ་སྒྱུར་ཐབས་དང་དེ་བཞིན་ཁོང་ཚོ་ཁེ་ནེ་ཏྲེ་སྤྱི་ཚོགས་སྤྱི་བྱིངས་ཀྱི་ནང་སིམ་དུ་འཇུག་རྒྱུའི་དམིགས་ཡུལ་འཛིན་པ་ཞིག་ཡིན་འདུག་རེས་གཟའ་ཟླ་བའི་ཉིན་ཡེ་ཤུའི་བླ་ཆེན་མཆོག་ཁེ་ནེ་ཏྲེ་ནང་ཕེབས་འབྱོར་གནང་བའི་སྐབས་ཡུལ་དེའི་གདོད་མའི་མི་རིགས་མང་པོ་ཞིག་གིས་རང་གི་ཆས་གོས་རྣམས་སྤྲས་ཏེ་གླུ་གཞས་ལེན་པ་དང་རོལ་མོ་དཀྲོག་པའི་ཐོག་ནས་བླ་ཆེན་མཆོག་ལ་སྣེ་ལེན་ཞུས་ཡོད་པ་རེད། ན་ནིང་ལོར་ཁེ་ནེ་ཏྲེ་སྲིད་བློན་ཇཱ་སྟིན་ཁྲུ་ཌོ་ཡིས། དེ་སྔ་ཁེ་ནེ་ཏྲེ་གཞུང་གིས་ཡུལ་དེའི་གདོད་མའི་མི་རིགས་ཚོའི་ཐོག་འཛིན་པའི་སྲིད་ཇུས་ཀྱིས། གདོད་མའི་མི་རིགས་ཚོར་གནོད་སྐྱོན་ཆེན་པོ་ཕོག་ཡོད་པར་དགོངས་སེལ་ཞུ་གི་ཡོད་ཅེས་གསུངས་ཡོད་པ་རེད།